ནང་པའི་གཞུང་ལུགས་ཁག་ལ་སློབ་གཉེར་བྱེད་རྒྱུ་གལ་ཆེ་ཡིན་པ་བཀའ་གནང་ཞིང། སོག་པོའི་དགེ་བཤེས་དངོས་གྲུབ་ཚོགས་གཉིས་ལགས་ནས་གང་ཉིད་མཆོག་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་བཀའ་བསྩལ་འདུག། དཔེ་གལ་ཆེན་པོར་དཔེར་བལྟ། དགེ་རྒན་ནང་བཞིན་རེད། དགེ་རྒན་དངོས་གྲུབ་ཚོགས་གཉིས། སོག་པོ་རེད་དྭ། དཔེ་བཀའ་དྲིན་ཆེན་པོ་ཡིན། དཔེ་བཀའ་དྲིན་ཆེན་པོ་ཡིན། སྙིང་རྗེ། ནོར་བུ་གླིང་ག་ནས་ང་བོད་ཡར། ལྡན་གྱིས་འདི་ཙམ་ནས་དངོས་གྲུབ་ཚོགས་གཉིས་ངས་ལན་སྤྲད་པ་ཡིན། ད་ང་བོད་ཡ་ཡིན། ད་སེ་ར་ཡ་ཐས། ཨན་ད་སོ་སོའི་ལས་རོགས། ཨན་ནོར་བུ་གླིང་ག་ལས་རེད། རྒན་དངོས་གྲུབ་ཚོགས་གཉིས།
དཔེ་བཀའ་དྲིན་ཆེན་པོ་ཡིན། དེ་སྔ་བོད་ས་རྒྱ་ནག་གཞུང་གིས་དབང་བསྒྱུར་མ་བྱས་གོང། སོག་པོའི་རྒན་དངོས་གྲུབ་ཚོགས་གཉིས་ལགས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཞབས་པ་ཡིན་པ་མ་ཟད ྋགོང་ས་མཆོག་ལ་སྟོང་ཉིད་ཀྱི་ལྟ་བའི་སྐོར་ཐུགས་སྣང་འཁྲུངས་པར་རོགས་འདེགས་བསྒྲུབས་ཡོད་པ ྋམགོན་པོ་གང་ཉིད་མཆོག་གིས་དེ་སྔ་བཀའ་ཕེབས་ཡོད་པ་རེད། སོག་པོའི་དགེ་བཤེས་ལྷ་རམས་པ་བློ་བཟང་ཆོས་གྲགས་ལགས་ནི་ཕྱི་ལོ་ཉིས་སྟོང་ལོར་སོག་པོ་ནས་རྒྱ་གར་ལ་ཕེབས་ཏེ་ད་བར་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་རྒྱ་ཆེར་མཛད་དེ་ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་བྱུང་འདུག་པ་དང་ཁོང་གིས ྋགོང་ས་མཆོག་གི་ཐུགས་དགོངས་བཞིན་ང་དང་ང་འདྲ་བའི་སོག་པོའི་དགེ་བཤེས་ཚོས་གདན་ས་ཁག་ཏུ་སློབ་གཉེར་རྒྱ་ཆེར་གནང་བའི་རྗེས་སོག་ཡུལ་དུ་ཕྱིར་ལོག་ནས་སངས་རྒྱས་ཀྱི་བསྟན་པ་དར་བའི་ཐོག་ལ་ཡང་ཞབས་འདེགས་བསྒྲུབ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས

གསུང་གི་འདུག། ཡང་སྐབས་དེར་སོག་པོ་ནས་ཡིན་པའི་སོ་རོ་ཙུན་བོར་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Truly for ourselves is big honour.
ྋགོང་ས་ཏཱ་ལའི་བླ་མ་མཆོག་ལ་མཇལ་ཁ་ཞུས་ཏེ་ཁོང་གི་བྱིན་རླབས་ཐོབ་པར་དགའ་ཚོར་དཔག་མེད་དུ་བྱུང། མཇལ་ཁའི་སྐབས་དགེ་བཤེས་ལྷ་རམས་པ་གཉིས་ཡོད་པ་ལས་གཅིག་ནི་ངའི་གཅེན་པོ་རེད། ཡུན་རིང་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་མཛད་དེ་ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པར་མཐར་སོན་བྱུང་བ་སྤོབས་པ་ཡོད་ལ་རྟེན་འབྲེལ་བཟང་པོ་ཞེ་དྲག་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཇོ་ནང་མཁན་རིན་པོ་ཆེ་མཆོག་ནི་ད་རེས་སོག་པོའི་མཇལ་ཁ་ཞུ་མཁན་ཚོར་སྣེ་ཁྲིད་གནང་མཁན་དེ་ཡིན་འདུག་ཅིང་ཁོང་གིས། རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནང་སོག་པོའི་དགེ་བཤེས་དྲུག་ཐོན་ཡོད་པ་འདི་ནི་ད་བར་གྲྭ་ཚང་དེ་ཉིད་ནང་དུ་སོག་པོའི་དགེ་བཤེས་ཐོན་པའི་ཁ་གྲངས་ཀྱི་ཆ་ནས་མང་ཤོས་གྲས་ཡིན་པ་འགྲེལ་བརྗོད་གནང་བྱུང། ཆེད་དུ་ང་ཚོ་གཅིག་རྡ་རམ་ས་ལའི་ཆེད་སྐུ་མདུན་ལ་མཇལ་ཁ་ཞུ་ཡིན། ཨ་ནི་མཇལ་ཁ་ཞུ་བའི་སྐབས་ལ་རིན་པོ་ཆེ་གིས། ང་ཚོ་ལ་ད་རྒན་དངོས་གྲུབ་ཚོགས་གཉིས་ཀྱི་སོག་པོ་རྒན་དངོས་གྲུབ་ཚོགས་གཉིས་ཀྱི་སྐོར་དེ་ནས་གསུངས་གནང་སོང། ཨ་ནེ་ནི་དཔེ་ཆ་ཡག་པོ་ལྟ་ཟེར། དེ་འདྲའི་གཅིག། ད་བཀའ་སློབ་ལམ་སྟོན་མང་པོ་སྩལ་གནང་སོང། སྤྱིར་བོད་སོག་གཉིས་བར་དུས་རབས་བདུན་པ་ཙམ་ནས་འབྲེལ་བ་ཆེན་པོ་བྱུང་ཡོད་པ་མ་ཟད་དམིགས་བསལ་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ནས་བོད་སོག་བར་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་བྱུང་ཡོད་པ་རེད་དེ་ཡང་རྒྱལ་མཆོག་བསོད་ནམས་རྒྱ་མཚོ་སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་པའི་དུས་སྐབས་དེར་བསྟན་པ་ཕྱི་དར་ལ་ངོས་འཛིན་བྱེད་སྲོལ་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོ་སོག་ཡུལ་དུ་སྐུ་འཁྲུངས་པ་དང། རྒྱལ་མཆོག་སྐུ་འཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ་སོག་པོ་གུ་ཤྲི་ཁཱན་གྱི་རྒྱབ་སྐྱོར་ལ་བརྟེན་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས་བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད། གཞན་ཡང་གོང་ཞུས་ཉིན་གྱི་སྔ་དྲོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་གདན་ས་གསུམ་གྱི་དགེ་བཤེས་བདུན་ཅུ་མ་ཟིན་ཙམ་ལ་མཇལ་ཁ་གནང་སྟེ་དགེ་ཚུལ་སློང་གི་སྡོམ་པ་ཡག་པོ་སྲུང་བའི་ཐོག་གཙོ་བོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་དགོས་གལ་ཆེ་བའི་སྐོར།

གོང་ཞུས་རྒྱ་ནག་སྲིད་གཞུང་གི་སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་ཆང་རྒྱལ་བོ་བོད་ནང་དཔལ་འབྱོར་ཡར་རྒྱས་དང་སྤྱི་ཚོགས་བརྟན་ལྷིང། ཁོར་ཡུག་སྲུང་སྐྱོབ་བཅས་ཡར་རྒྱས་ཕྱིན་ཚུལ་བརྗོད་པ་རེད་འདུག་དེ་མིན་ཡང་གོང་ཞུས་རྒྱ་ནག་གི་འགོ་ཁྲིད་དེ་གའི་གཏན་འཇགས་སློབ་གྲྭ་གི་སྐོར་ཞིག་མུ་མཐུད་བརྗོད་པའི་སྐབས་སུ་ཡང། རྒྱ་ནག་གི་ས་ཁུལ་གཞན་དག་ནང་སློབ་གྲྭ་དེ་འདྲ་ཡོད་ནའང་བོད་ནང་དེ་བས་ཁྱབ་ཆེ་བ་ཡོད་པ་གི་རྣམ་པ་ཡོད་པ་དང། སློབ་གྲྭ་རྣམས་ཕྱོགས་གང་ས་ལ་ཁྱབ་གདལ་ཆེ་དྲགས་ན་དགེ་རྒན་འདང་ངེས་ཞིག་ཡོང་རྒྱུ་དང་སློབ་ཁྲིད་ཀྱི་སྤུས་ཚད་ལེགས་པོ་ཞིག་ཡོང་རྒྱུ་ཁག་པོ

ཡིན་ནའང་ཆོས་ལུགས་ཀྱི་ཚོགས་སྡེ་ཁག་གི་ནང་སྲིད་ལ་ཐེ་གཏོགས་བྱེད་ཀྱི་མེད་ཚུལ་བརྗོད་པའི་ཁར་ཆོས་ལུགས་དེའང་རྒྱ་ནག་ཅན་དུ་འགྲོ་དགོས་ཚུལ་བརྗོད་འདུག་དགེ་རྒན་ཆེན་མོ་ཤ་མིན་གྱིས་ད་ལྟ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་དབུ་མཛད་འོག་མི་རིགས་དང་རིག་གཞུང་ཆོས་ལུགས་སོགས་སྣ་མང་ཡོད་པ་དེ་ལ་རྒྱ་ནག་གི་སྲིད་དབང་གཅིག་གྱུར་ཡོང་ཐབས་ལ་ཁ་གཏད་ཡིན་པ་ངོས་འཛིན་གྱིས་གདོང་ལེན་བྱེད་དྲག་གནས་ཚད་ཡིན་པ་གསལ་པོ་རེད་ཅེས་མུ་མཐུད་དུ་གསུངས་སོང།

འདར་དབྱངས་དེ་རྒྱ་སྐད་དུ་ཏོའུ་ཡིན་དང་ཨིན་སྐད་དུ TikTok ཞེས་འབོད་པ་དེར་འཁོན་འཛིན་སོགས་ཀྱི་ནང་དོན་ལྡན་པའི་སྤྱི་ཚོགས་བདེ་འཇགས་ལ་ཤུགས་རྐྱེན་ངན་པ་ཐེབས་རྒྱུའི་ཉེན་ཁ་ཡོད་པར་བརྟེན་ནས། བལ་ཡུལ་གཞུང་གིས་སྤྱི་ཚོགས་དྲ་རྒྱ་འདར་དབྱངས་ཀྱིས་སྤྱི་ཚོགས་འཆམ་མཐུན་ལ་གནོད་པའི་རིགས་ཕྱིར་འཐེན་དགོས་པའི་རེ་འདུན་བཏོན་ཡང་དོ་བདག་གིས་དེར་ཡ་ལན་མ་བྱས་པར་བརྟེན་ནས། བལ་ཡུལ་གཞུང་གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་འདར་དབྱངས་བལ་ཡུལ་གྱི་ནང་བེད་སྤྱོད་མི་ཆོག་པར་བཀག་སྡོམ་བྱེད་རྒྱུའི་ཐག་གཅོད་བྱུང་ཡོད་པའི་སྐོར།

མགོ་ལོག་འཇིགས་མེད་ལགས་ཁོང་ལ་ཉིན་ཤས་གོང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི། National Endowment for Democracy། ཟེར་བའམ་ཨ་རིའི་རྒྱལ་ཡོངས་དམངས་གཙོ་ཡར་སྐུལ་ཐེབས་རྩ་ཚོགས་པས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དམངས་གཙོའི་གཟེངས་རྟགས་གང་ཟག་གཅིག་གི་སྙིང་སྟོབས་ཟེར་བ་དེ་ཕུལ་ཡོད་པ་དེ་བཞིན་ལ། ཁོང་ད་སྐབས་བཞུགས་ཡུལ Swiss ནས་ཨ་རི་རྒྱལ་ས་རུ་ཕེབས་པ་དང་བསྟུན་ནས་ཁོང་ལ་བོད་ནང་གི་ཁོར་ཡུག་གི་གནས་སྟངས་སྐོར་བཀའ་འདྲི་ཞུ་སྐབས་སུ། ཁོང་གིས་ཁོང་བོད་ནང་བཞུགས་པའི་སྐབས་སུ་འབྲོག་པའི་ཁྱིམ་ཚང་ཞིག་ཏུ་འཁྲུངས་པའི་ཉམས་མྱོང་དང་བོད་ནང་གི་གནས་སྟངས་མཁྱེན་རྟོགས་ཡོད་པའི་ཐོག་ནས་ཞུས་ན། རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་བོད་ཀྱི་འབྲོག་པ་རྣམས་གནས་སྤོ་གཏོང་བ་སོགས་ཀྱི་སྲིད་ཇུས་བོད་མི་འབྲོག་པ་ཚོའི་ཕ་རབས་བུ་རབས་ཀྱི་འཚོ་གནས་དེ་མེད་པར་བཟོས་པ་ཙམ་དུ་མ་ཚད་བོད་མི་འབྲོག་པ་ཚོའི་ཡངས་ཤིང་རྒྱ་ཆེ་བའི་འབྲོག་པའི་རྩྭ་ས་དང་འབྲོག་ས་དེ་དག་ཀྱང་བྱེ་ཐང་ལ་འགྱུར་བཞིན་ཡོད་པ་སོགས་ཁོར་ཡུག་གི་གནས་སྟངས་ཛ་དྲག་སུ་འགྱུར་བཞིན་ཡོད་པ་གསུངས་སོང།

བཞུགས་ནས་ཕ་གི་ལ་འཚར་ལོངས་གནང་བ་དང་དེ་ནང་བཞིན་གྱི་ཨ་ནི་གཅིག་ཕྱིས་སུ་བཙན་བྱོལ་ལ་ཕེབས་པ་ཡིན་ན་ད་གཅིག་དེ་སྔ་བོད་ནང་གི་གནས་སྟངས་དང་དེ་ནང་བཞིན་དེང་སྐབས་ད་རྒྱ་ནག་གཞུང་གི་སྲིད་བྱུས་ཀྱི་འོག་ལ་ད་བོད་ནང་གི་གནས་སྟངས་སྤྱི་དང་ལྷག་པར་དུ་ཨ་ནི་བོད་ཀྱི་ཁོར་ཡུག་གི་གནས་སྟངས་ཐོག་ལ་ཁྱེད་ཀྱིས་ད་ཐུགས་སྣང་གནང་དང་གནང་བཞིན་པ་ཡིན་དུས་གང་ལ་ད་ད་ལྟའི་སྐབས་སུ་དེ་ནི་ཁྱེད་ཀྱིས་ད་གཅིག་བོད་ནང་གི་ཁོར་ཡུག་གི་གནས་སྟངས་ཀྱི་ཐོག་ནས་གསུངས་ན་ད་གཅིག་ཛ་དྲག་ཆེ་ཤོས་འདི་དེ་ག་འདྲ་ཅིག་རེད་ཤག་ཁྱེད་ཀྱི་དགོས་ངོ་འདུག་ལ། ད་གཙོ་བོ་ད་ཅིག་བོད་པ་གི་ཁོར་ཡུག་དང་གཙོ་བོ་གཙོ་བོ་ང་རང་འབྲོག་པ་ཞིག་ཡིན་པའི་ཆ་ནས་ད་ཅིག་འབྲོག་པ་གི་ད་གི་གནས་བབ་དང་ཁོར་ཡུག་དུ་སོང་དུ་ག་དུས་ན་རྟེན་དང་བརྟེན་པའི་འབྲེལ་བ་འདྲ་ཞིག་ཆགས་བསྡད་ཡོད་པའི་ཆ་ནས་ད་ཅིག་གི་རྒྱ་མི་དེ་ཐོན་ནས་ད་བར་དུ་ད་བོད་པའི་ཕྱི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་སེམས་ཅན་གཉིས་ཆ་ལ

ད་ང་ཚོ་སེམས་ཅན་ད་རྨིག་གཉིས་རེད་བ་ང་ཚོ་རྨིག་གཉིས་ཅན་དང་རྨིག་གཅིག་ཅན་ཟེར་གི་འདུག་ད་སེམས་ཅན་ད་རྨིག་གཉིས་ཡིན་པའི་ཆ་ནས་ང་ཚོ་མི་དང་འདྲ་གི་མ་རེད་ང་ཚོ་མི་ཡིན་ན་རྐང་པ་ལེབ་ལེབ་ཅིག་བྱ་དགོས་རེད་སེམས་ཅན་ཡིན་ན་རྨིག་གཉིས་ཡིན་རྨིག་གཉིས་ཀྱི་བར་ནས་ད་ཐང་གི་རྩི་ཐོག་རྒྱས་དུས་དེ་སྐབས་ལ་རྩི་ཐོག་མང་པོ་ཁུར་ནས་ས་ཆ་སོ་སོ་སོ་སོར་འགྲོ་ཆོག་གི་རེད་དེ་ནས་ཁོ་རང་གི་གཅིན་པ་དང་ལྕི་བ་ལ་སོགས་མང་པོ་ཞིག་དེ་ཡང་དེ་ཁོ་རང་ངམ་ངམ་ཤུགས་ཤུགས་ཀྱིས་ང་ཚོས་ད་ཅིག་དེའི་ཁོར་ཡུག་དེ་ལ་སྲུང་སྐྱོབ་ཀྱི་ནུས་པ།